དྲུག་པ། རི་བོང་ཅལ་འདྲོགས། སྔོན་མཚེའུ་ཞིག་གི་འགྲམ་ན་ཤིང་བིལ་བའི་ཚལ་ཡོད་པ་དེར་རི་བོང་དྲུག་གནས་ཡོད་པ་དང། ཤིང་བིལ་བའི་ཚལ་དེ་ནས་བིལ་བ་ཞིག་མཚེའུ་ནང་དུ་ལྷུང་བ་དང་ཅལ་ཟེར་བའི་སྒྲ་བྱུང་བ་དེ་རི་བོང་དྲུག་པོས་ཐོས་པས་སྐྲག་ནས་བྲོས། དེ་དག་བྲོས་པ་ཝ་མོ་ཞིག་གིས་མཐོང་ནས་ཁོ་ཚོར་གང་གི་དོན་དུ་བྲོས་འགྲོ་བ་ཡིན་ཞེས་དྲིས། དེར་ཁོ་ཚོས་ཅལ་བྱུང་ངོ་ཞེས་བཤད་པས་ཝ་མོ་ཡང་བྲོས། དེ་བཞིན་དུ་སྤྲེའུ་དང། རི་དྭགས། ཕག། མ་ཧེ། བསེ། གླང་པོ་ཆེ། དོམ། དྲེད། གུང། སྟག་རྣམས་ཀྱིས་ཀྱང་བྲོས་སོ། རི་ཞིག་གི་འཁྲིས་སུ་སེང་གེ་རལ་པའི་ཅོད་པན་དང་ལྡན་པ་ཞིག་ཡོད་པ་དེས་སྟག་སོགས་བྲོས་པ་མཐོང་ནས། ཁྱེད་ཚོ་སྡེར་མོ་དང་མཆེ་བའི་སྟོབས་ཅན་ཡིན་ན། གང་གི་དོན་དུ་བྲོས་སམ་ཞེས་དྲིས། སེང་གེས་ཅལ་ཟེར་བ་དེ་གང་ནས་བྱུང་ཞེས་དྲིས། དེར་ཁོ་ཚོས་གང་ནས་བྱུང་བ་མི་ཤེས་ཞེས་བཤད། སེང་གེས་ཁྱེད་ཚོ་མ་བྲོས་ཤིག་བརྟག་དཔྱད་བྱེད་དོ། ཁྱོད་ལ་སུས་བཤད་བྱུང་ངམ་ཞེས་དྲིས།